དབུ་མའི་ལྟ་བ་དེ་སླེབས་ཡོང་གི་ཡོད་རེད་ད། གང་ལྟར་དེ་གིས་ངར་འཛིན་པའི་བློ་དེ་གིས་ཆགས་སྡང་སྐྱེ་ཡ་ད། ཨེ་ནི་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་སྐྱེས་ནས་ཆགས་སྡང་སྐྱེ་ཡ། ཨེ་ནི་འཛམ་བུ་གླིང་འདི་སྒང་གི་རྙོག་དྲ་མིས་ད་ད་སྲོག་ཆགས་ཚང་མ་ལོག་རེད། ཅེས་རྙོག་དྲ་བཟོ་ཡ་དེ་ཚང་མ་ལོག་ང་ང་ཟེར་ཞིག་གིས་བུ་ཕུག་དེ་ཅིག།

འཛམ་བུ་གླིང་འདི་སྒང་ལ་རྙོག་དྲ་བཟོ་ཡ་དེ་ཉུང་དུ་འགྲོ་ཡ་ཅིག་ཏན་ཏན་ཁྱད་པར་ཡོད་རེད་ད་དེ། གཉིས་ནས། སངས་རྒྱས་བཅོམ་ལྡན་འདས་ཀྱི་ད་ཐུན་མོང་མ་ཡིན་པའི་ད། ཆོས་ཀྱི་འགྲོ་སྟངས་སྤྱིར་ད་ད་དེ་འདྲའི་གི་ང་ཟེར་ཡ་དེ་ཨེ་ནི་ཡོད་མེད་རྩད་གཅོད་བྱས་ནས་བརྟག་དཔྱད་བྱས་ནས་ཨེ་ནི་སེམས་ནང་ལ་ཡ་བློ་ལ་སྣང་བ་ནང་བཞིན་ཚུགས་ཐུབ་པའི་ང་ཞིག་མེད་པ་ཐག་ཆོད་པ་ཞིག་ཡོང་དགོས་ཀྱི་ཡོད་རེད། ཅེས་དེ་འདྲ་ཡིན་དུས་རིགས་པས་བརྟག་དཔྱད་བྱེད་ཡ་དེ་སངས་རྒྱས་པའི་གཞུང་ནང་ལོགས་ལ་ཞེ་པོ་ཅིག་གལ་ཆེན་པོ་བརྩི་བ་རེད། པཱ་ལི་གི་གཞུང་ནང་ལོགས་ནས་བདག་མེད་པ་ཟེར་དེ་གསུངས་ཡོད་རེད་ཡིན་ནའི་དཔེ་ཞིབ་ཚགས་པོ་བྱས་ནས་དཔེ་རིགས་པས་དཔྱད་ནས་བྱེད་ཡ་དེ་གཙོ་བོ་ནཱ་ལེནྡྲའི་ཆོས་བརྒྱུད་རེད། ཨེ་ནི་ད་ག་ཁྱེད་རང་ཚོ་རྒྱ་རིགས་གྲོགས་པོ་ཚོ་ཆ་བཞག་ན། ནཱ་ལེནྡྲའི་ཆོས་བརྒྱུད་འཛིན་མཁན་གཅིག་པ་ཆགས་བསྡད་ཡོད་རེད་རྒྱ་སྐད་ནང་ལ་ཡ་དབུ་མ་རྩ་བ་ཤེས་རབ་བསྒྱུར་ཡོད་རེད།

ད་རྗེས་སུ་དྲང་ངེས་ཀྱི་ཆ་དེ་དུས་ད་ཨང་ད། དེ་ཟབ་པ། ཟབ་པའི། ནི། ལམ་གྱི་རིམ་པ་དེའི་དོན་དམ་བདེན་པ་ལ་བརྟེན་པ་ཅན་ནི་ད་དེ། ཨང་ད་རྩ་བ་ཤེས་རབ་རེད། ཨེ་ནི་དབུ་མ་འཇུག་པ། རྒྱ་ཡིག་ནང་ལ་ད་ཕལ་ཆེར། ད་རྒྱ་ཡིག་ནང་ལ་ཡོད་རེད་དེ་དང། ཨེ་ནི། དབུ་མ་འཇུག་པ་ད་རྩ་བ་ཤེས་རབ་རྩ་འཇུག་གཉིས་པོ་དེ། ད། དབུ་མའི་ལྟ་བ། བོད་ཀྱི་གཏན་ལ་ཕབ་ཡག་གི་གཞུང་ད་ཕུལ་དུ་བྱུང་བ་རེད་ད།

ཅེས་གསུང་བ། ད་དེ་ནས་ད་སྟོང་ཉིད་ཀྱི་ལྟ་བ་དེ་ཨེ་ནི་དྲི་མ་འབྲལ་རུང་ཡིན་པ་དེ་དྲི་མ་ཟད་དེ་མེད་པ་བཟོ་ཐུབ་ཡ་ཡིན་པ་ཅིག་སྟོང་ཉིད་ཀྱི་ལྟ་བའི་རོགས་བྱས་ཡོང་གི་འདུག་བ། རྫོགས་སངས་སྐུ་ནི་འཕྲོ་ཕྱིར་དང་དེ་བཞིན་ཉིད་དབྱེར་མེད་ཕྱིར་དང་རིགས་ཡོད་ཕྱིར་ན་ལུས་ཅན་ཀུན་རྟག་ཏུ་སངས་རྒྱས་སྙིང་པོ་ཅན་ཞེས་གསུང་ཡ་ད་ཨེ་ནི་དེ་གི་རྩ་བ་ཤེས་རབ་ཀྱི་དེ་དག་སྤྲོས་ལས་སྤྲོས་པ་ནི་སྟོང་པ་ཉིད་ཀྱིས་འགག་པར་འགྱུར་ཞེས་ཚིག་དེའི་ཐོག་ནས་བསམ་བློ་བཏང་ཡོང་དུས་ཨེ་ནི་སེམས་རྒྱུད་ཀྱི་ཉོན་མོངས་དུག་གསུམ་ཟད་དེ་མེད་པ་བཟོ་ཐུབ་ཡ་ཡིན་པ་ཅིག་ཨེ་ནི།

བྱས་ཙང། ལུས་ཀྱི་གཅིག་བདེ་སྡུག་གི་ཨེ་ནི། གཙོ་བོ་གཙོ་བོ་དེ་ཨེ་ནི་སེམས་ཀྱི་ད་བདེ་སྡུག་དེ་གླེང་ཡོང་གི་འདུག་ག། ད་གང་ལྟར་ང་རང་ཚོ་ཚང་མ་ལོག་བདེ་སྐྱིད་འདོད་ཀྱི་ཡོད་རེད་བདེ་སྐྱིད་རྩ་བ་རུ་དེ་སེམས་ལ་སེམས་ཀྱི་ད་བདེ་སྐྱིད་དེ་གཙོ་བོ་རེད་ཤག་བྱས་ཙང། ད་ད་ང་རང་ཚོ་སངས་རྒྱས་པའི་གཞུང་སྤྱི་དང་ལྷག་པར་ཨེ་ནི་དཔལ་ནཱ་ལེནྡྲའི་ཆོས་བརྒྱུད་མགོན་པོ་ཀླུ་སྒྲུབ་ཀྱི་རྗེས་སུ་འབྲང་མཁན་ཚོས་ད་སེམས་ཀྱི་ཞི་བདེ།

ཆ་འདི་འདྲ་ཡིན་དུས་གང་ལྟར་རིག་པས་དཔྱད་པ་བྱས་ནས་ཨེ་ནི། སེམས་ལ་ཞི་བདེ་བཟོ་ཡག་ཅིག་ད་དེ། ཁོ་ཡག་པོ་བསམ་བློ་གཏོང་ད། ཅིག་སེམས་དཀྲུག་མཁན་གྱི་ཉོན་མོངས་ལ་རིག་པས་དཔྱད་པ་བྱས་ན་ཁུངས་འཁྱོལ་ནས་ཡོག་མ་རེད། ད་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་གི་ད་ག་ཁོ་སྐྱེས་བསྡད་པ་ཞིག་མ་གཏོགས་ཨོ་ཁོ་དཔྱད་པ་བྱས་ན་ཨེ་ནི། ཆགས་སྡང་གི་བློ་ལ་ཡ་རྒྱབ་རྟེན་ཚད་མ་འཁྱོལ་ནས་ཡོག་མ་རེད་ད། བྱམས་པ་དང་བརྩེ་བ་དང་བཟོད་པ་དང་ཆོག་ཤེས་ཟེར་དེ་ཚོའི་གྲས་ལ་རྒྱབ་རྟེན་ཚད་མ་འདུག་ག་བྱས་ཙང་ཀ་བློ་གང་དང་གང་ཡིན་ནའི་རྒྱབ་རྟེན་རིག་པའི་རྒྱབ་རྟེན་ཡོད་དུས་ཙ་ན་ཁོ་གོམས་ན་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་ཡག་ཅིག་ཨོ། དཔྱད་པ་བྱས་ཡོང་དུས་རྒྱབ་རྟེན་མེད་དེ་ངེད་ཀྱིས་ཁ་ཐུག་ཁ་ཐུག་གི་ཆགས་སྡང་གི་བློ་ཤུགས་ཆེན་པོ་དེ་ཚོའི་གྲས་དེ་ཁོ་རྒྱབ་རྟེན་མེད་པ་ཡིན་ཙང་ཁོ་ཡུན་བསྲིངས་ན་ཁོ་གཞི་རྩ་བརྟན་པོ་འཁེལ་ཡོག་མ་རེད། བྱས་ཙང་འདི་འདྲ་ཡིན་དུས་རང་ཚོ་སངས་རྒྱས་པའི་གཞུང་གི Psychology ཟེར་དེའི་ཐོག་བསམ་བློ་བཏང་བ་ཡིན་ན་ད། ཉོན་མོངས་ཆགས་སྡང་ཟེར་དེ་ཚོའི་གྲས་ཚུལ་མིན་ཡིད་བྱེད་ཀྱི་རྣམ་རྟོག་གིས་ཡོང་བ་རེད། མདོར་ན་ང་རང་ཚོའི་གཞུང་ནང་ལ་ཨེ་ནི་མ་རིག་པ་མ་རིག་པ་གསུང་ཡག་གི་ད་གང་ལྟར། རྨོངས་པའི་དབང་གིས་བྱུང་བསྡད་པ་ཅི་རེད་དེ། འཕྲལ་སེལ་ཁོ་ང་རང་ཚོ་ཚེ་རབས་མང་པོ་གོམས་པ་ཡིན་དུས་ཙཱ་ནས་ཁོ་ཤུགས་ཆེན་པོ་ཤོར་བ་རེད་མ་གཏོགས་ཁོའི་ཐོག་བསམ་བློ་བཏང་བ་ཡིན་ན་ཁོ་གཞི་རྩ་མི་འདུག་ག། ད་ཚུར་ཕྱོགས་ཀྱི་བྱམས་པ་དང་བརྩེ་བ་དང་བཟོད་པ་དང་ཆོག་ཤེས་ཟེར་བ་དེ་ཚོའི་གྲས་ལ་ཁོ་རྒྱུ་མཚན་འདུག་ག། ཨ་ནི་རྒྱུ་མཚན་ག་ཚད་ཀྱི་བསམ་བློ་བཏང་ནས་ངེས་པ་རྙེད་པའི་ཚོད་ཀྱི་སེམས་ལ་འགྱུར་བ་དེ་ཡང་བྱེད་བསྡད་པ་ཅིག་གི་ད་དེ་ཐུན་མོང་མ་ཡིན་པ་ཅིག་རེད་ཤག།

རྣམ་དཔྱོད་ཡོད་རེད་ཀླད་པ་དེ་འདྲ་ཡོག་རེད་ད་ང་ཚོའི་མིའི་ཐུན་མོང་མ་ཡིན་པའི་རྣམ་དཔྱོད་དེ་འདྲས་ཀྱི་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཀྱི་དེ་འདྲས་ཅིག་གི་ད་རྣམ་དཔྱོད་ཅིག་ཡོད་བསྡད་པ་འདི་བེད་སྤྱོད་བྱས་ནས་ཨེ་ནི་ཉོན་མོངས་ཀྱི་མཚང་བཏོན་བྱས་ཨེ་ནི་རིམ་པས་རིམ་པས་རིམ་པས་ཀྱི་ཉོན་མོངས་བག་ཆགས་དང་བཅས་པ་སྦྱང་ཡག་ཅིག་གི་ད་འགྲོ་སྟངས་དེ་ཡིན་པ་རེད། ཟེར་བ་ད་འདི་ཡང་ནང་ཆོས་ཀྱི།

དམིགས་པ་སེམས་ཅན་གྱི་ཕྱེད་ཀ། སོ་སོའི་མི་དེ་བསམ་བློ་བཏང་བ་རེད་དེ་ཡིན་ནའི་གཙོ་བོ་གཙོ་བོ་དེ་དམིགས་པ་སེམས་ཅན་ཉམ་ཐག་པ་ཞིག་ཡོད་པ་ཡིན་དུས་ཙཱ་ནས་དེས་ཨེ་ནི། སྙིང་རྗེ། མཐའ་མེད་དུ་ཕར་འཕེལ་ཡག་ཅིག་གི་ཡོང་བསྡད་ཡག་ཅིག་གི། ཁོ་ཡོང་བསྡད་ཀྱི་འདུག་ག་བྱས་ཙང་དེ་འདྲ་ཡིན་དུས། ཡིད་བཞིན་ནོར་བུ། བདག་ནི་སེམས་ཅན་ཐམས་ཅད་ལ་ཡིད་བཞིན་ནོར་བུ་ལས་ལྷག་པའི་དོན་མཆོག་སྒྲུབ་པའི་བསམ་པ་ཟེར་དུས་ཙཱ་ནས་ཨེ་ནི། ཡིད་བཞིན་ནོར་བུ་ལས་ལྷག་པའི་ད། འབྲས་བུ། དོན་གཉིས་མཐར་ཕྱིན་པའི་སྐུ་བཞིའི་བདག་ཉིད་ཀྱི་སངས་རྒྱས་ཀྱི་གོ་འཕང་དེ། ཡུལ་དམིགས་པ་སེམས་ཅན་ལ་དམིགས་ནས། དེ་རྣམས་སྡུག་བསྔལ་རྒྱུ་དང་བཅས་པ་ལས་བྲལ་འདོད་ཀྱི། ཤེས་རབ་ཀྱི་གྲོགས་དང་བཅས་པའི་བྱང་ཆུབ་སེམས་ཀྱིས་ཐོབ་དགོས་ཡོད་པ་ཡིན་དུས་ཙམ་ནས། དོན་མཆོག་བསྒྲུབ་པའི་བསམ་པ་ཡིས། རྟག་ཏུ་གཅེས་པར་འཛིན་པར་ཤོག།